ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཊོན་ནས Voice of ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང་ཡིན། ཉེ་ཆར་ཨ་མི་རི་ཀ་དང་ཁེ་ན་ཌའི་ས་མཚམས་ས་ཁུལ་དུ་རྒྱ་གར་གྱི་མི་རིགས་ཡིན་པ་བཟའ་ཚང་གཅིག་དང་ཕྲུ་གུ་གཉིས་འཁྱགས་ཤི་ཐེབས་ཡོད་པའི་སྐོར་གྱི་གནས་ཚུལ་དེ་ཐོན་པའི་རྗེས་རྒྱ་གར་གྱི་ཉེན་རྟོག་མི་སྣ་ཚོས་ཁྲིམས་འགལ་མི་གཏོང་བྱེད་མཁན་དོགས་ཡོད་མི་དྲུག་འཛིན་བཟུང་བྱས་ཏེ་ཐབས་སྡུག་གི་གནས་ཚུལ་དེ་ཚོའི་བྱུང་རྐྱེན་ཇི་ཡིན་ཐོག་རྩད་ཞིབ་རྣོན་པོ་བྱེད་ཀྱི་ཡོད་པའི་སྐོར་གྱི་གནས་ཚུལ་དེ་ཚེ་བརྟན་ཆོས་སྒྲོན་གྱིས་ཕབ་སྒྱུར་དང་སྙན་སྒྲོན་ཞུ་ཡིན། ཉེ་ཆར་གཟའ་འཁོར་སྔོན་མའི་ནང་རྒྱ་གར་གྱི་མི་རིགས་ཡིན་པ་སྐྱེས་པ་ཞིག་དང་བུད་མེད་ཅིག་ཕྲུ་གུ་གཉིས་བཅས་ཀེ་ན་ཏའི་ཕྱོགས་ནས་ཨ་མི་རི་ཀའི་ནང་ཡོང་རྩིས་བྱས་པའི་སྐབས་སུ་ལམ་བར་ཨ་རི་དང་ཀེ་ན་ཏའི་ས་མཚམས་ས་ཁུལ་ཞིག་ཏུ་འཁྱགས་ཤི་ཐེབས་ཡོད་པའི་སྐོར་གྱི་གནས་ཚུལ་དེ་ཐོན་པའི་རྗེས་རྒྱ་གར་གྱི་ཉེན་རྟོག་མི་སྣ་ཚོས་ལམ་འཕྲལ་རྩད་ཞིབ་བྱས་པའི་སྐབས་སུ་ཕྱི་རྒྱལ་ཡུལ་གྲུ་ཁག་ལ་ཁྲིམས་འགལ་ཐོག་མི་གཏོང་བྱེད་མཁན་དོགས་ཡོད་མི་དྲུག་བདུན་ཞིག་འཛིན་བཟུང་དོ་དམ་བྱས་ཡོད་འདུག། གནས་ཚུལ་འདི་རིགས་ནི་རྒྱ་གར་གྱི་གྲོང་གསེབ་ཁག་གི་ནང་ལས་ཀའི་གོ་སྐབས་དཀོན་པ་དང་མ་འོངས་པའི་མདུན་ལམ་བཟང་དུ་གཏོང་རྒྱུའི་དམིགས་ཡུལ་ཐོག་གཞོན་སྐྱེས་མང་པོས་ཨ་མི་རི་ཀ་དང་ཁེ་ན་ཌ་ལྟ་བུ་ཡར་ཐོན་རྒྱལ་ཁབ་ཁག་གི་ནང་སྐྱོད་འདོད་བྱེད་ཀྱི་ཡོད་འདུག་ཅིང་དམིགས་ཡུལ་དེ་དག་བསྒྲུབ་རྒྱུར་སྐབས་རེ་ཚེ་སྲོག་འབེན་ལ་བཙུགས་ནས་ཁྲིམས་འགལ་ཐོག་ཡོང་གི་ཡོད་པ་འགྲེལ་བརྗོད་བྱས་འདུག། གོང་ཞུས་རྐྱེན་འདས་སུ་གྱུར་བ་དེ་དག་ནས་ཀྱང་དགུན་དུས་གནམ་གཤིས་གྲང་ངར་ཆེ་བའི་སྐབས་དེར་ཐོག་མར་རྒྱ་གར་ནས་ཁེ་ན་ཌའི་བར་དང་དེ་ནས་ཨ་མི་རི་ཀའི་ཕྱོགས་སུ་ཁྲིམས་མཐུན་ལག་འཁྱེར་མེད་པར་བསྐྱོད་ཐབས་བྱས་པའི་སྐབས་སུ་ལམ་བར་འཁྱགས་ཤི་ཐེབས་ཡོད་པའི་གནས་ཚུལ་ཐོན་པ་དེ་ཡིས་ཁོང་ཚོ་ཡོང་ཡུལ་རྒྱ་གར་གྱི་མངའ་སྡེ Gujarat ཡི Gandhi Nagar རྫོང་དེའི་ཁྱབ་ཁོངས་སུ་ཡོད་པ Dingucha ཟེར་བའི་གྲོང་གསེབ་དེར་དེང་གི་ཆར་མི་མང་ཚོས་དོ་སྣང་ཆེན་པོ་བྱེད་ཡུལ་ཞིག་ཏུ་གྱུར་ཡོད་པ་རེད། སྤྱིར་བཏང་གྲོང་གསེབ་ས་ཁུལ་དེ་ནས་ཨ་མི་རི་ཀ་དང་ཁེ་ན་ཌ Australia ལ་སོགས་ཀྱི་ནང་གནས་སྤོ་བྱེད་མཁན་མི་མང་པོ་བྱུང་བ་ཚོས་གྲོང་གསེབ་ས་ཁུལ་དེར་སློབ་གྲྭ་དང་སྤྱི་ཁང་དགོན་པ་དང་འཕྲོད་བསྟེན་ལས་འཆར་ཁག་གི་ཐོག་དངུལ་གྱི་ཞལ་འདེབས་བཏང་བའི་ཐོག་ནས་ཡར་རྒྱས་མང་པོ་བཏང་ཡོད་འདུག་དེ་ཡང་གྲོང་གསེབ་དེ་ནས་མི་ལོ་སུམ་ཅུ་སོ་གསུམ་གོང་དུ་ཨ་མི་རི་ཀར་གནས་སྤོ་བྱས་ཏེ་དེང་སྐབས་གྲོང་ཁྱེར Baltimore ནང་ཟ་ཁང་གི་བདག་པོ་ཡིན་པ Amrit Patel ཟེར་བ་དེ་ཡིས་བརྗོད་པར་བྱས་ན། གོང་ཞུས་གྲོང་གསེབ་ས་ཁུལ་དེ་གཅིག་པོ་མ་ཡིན་པར་རྒྱ་གར་གྱི་གྲོང་གསེབ་མང་པོའི་ནང་རང་གི་ཤེས་ཡོན་དང་མཚུངས་པའི་ལས་ཀའི་གོ་སྐབས་མེད་པའི་ཆ་ནས་གཞོན་སྐྱེས་མང་པོས་ཕྱི་རྒྱལ་ཡུལ་གྲུ་ཁག་ཏུ་བསྐྱོད་རྒྱུར་འབད་བརྩོན་ཆེན་པོ་བྱེད་ཀྱི་ཡོད་རེད། ཡོང་འདོད་ཡོད་མཁན་ཚང་མར་ཐོངས་མཆན visa རག་དཀའ་བའི་དོན་རྐྱེན་ལ་བརྟེན་ནས་གོང་ཞུས་བཟའ་ཚང་དེ་ཉིད་ནང་ལྟར་ཕྲུ་གུའི་མདུན་ལམ་བཟང་དུ་གཏོང་རྒྱུའི་དམིགས་ཡུལ་དང་རེ་བའི་སྒོ་ནས་ཐབས་ཤེས་འདྲ་མིན་ཐོག་ནས་ཡོང་གི་ཡོད་རེད། ཉེ་ཆར་ཨ་མི་རི་ཀ་དང་ཁེ་ན་ཏའི་ས་མཚམས་སུ་འཁྱགས་ཤི་ཐེབས་ཡོད་པ་དེ་དག་གི་པར་དང་ལག་འཁྱེར་ཁག་རྒྱ་གར་གྱི་ས་གནས་ཉེན་རྟོག་མི་སྣ་ཚོར་ལག་འབྱོར་བྱུང་བའི་རྗེས་སུ་ཉེན་རྟོག་མི་སྣ་ཚོས་ཁྲིམས་འགལ་མི་ནག་ཚོང་བྱེད་མཁན་ཚོས་གོང་ཞུས་མི་ཚང་དེ་དང་མི་གཞན་མང་པོ་ཁྲིམས་འགལ་ཐོག་གཏོང་མཁན་ནག་ཅན་པ་དེ་རིགས་འཚོལ་བཤེར་ནོན་པོ་བྱ་རྒྱུ་ཡིན་ཞེས་ཉེན་རྟོག་མི་སྣའི་དཔོན་རིགས་ཨེ་ཀེ་ཇཱ་ལཱ་ཞུ་བ་དེ་ཡིས་ནན་བརྗོད་གནང་ཡོད་འདུག། ཉེན་རྟོག་མི་སྣ་ཚོས་ད་ལྟའི་ཆར་གཱན་དྷི་ན་གར་ནང་འགྲིམ་འགྲུལ་དང་ཡུལ་སྐོར་སྤྲོ་འཆམ་པའི་ལས་ཁང་འཛིན་མཁན་དོགས་ཡོད་མི་དྲུག་དོ་དམ་བཀག་ཉར་འོག་བཞག་ཡོད་པ་རེད། གོང་ཞུས་གནས་ཚུལ་དེ་ཐོན་པའི་རྗེས་ཨ་མེ་རི་ཁའི་བདེ་འཇགས་མི་སྣ་ཚོས་ཀྱང་མི་ནག་ཚོང་གི་ཉེས་འཛུགས་འོག་ཨ་མེ་རི་ཁའི་ནང་མི་ཞིག་འཛིན་བཟུང་བྱས་ཡོད་འདུག་ཁ་ན་ཏའི་སྲིད་བློན་སྐུ་ཞབས Justin Trudeau ཡིས་དགུན་དུས་གནམ་གཤིས་འདི་འདྲའི་སྐབས་སུ་ཐབས་སྡུག་གི་གནས་ཚུལ་འདི་འདྲ་བྱུང་བ་འདི་ནི་ཧ་ཅང་ཡིད་སྐྱོ་དགོས་པ་ཞིག་ཏུ་གྱུར་ཡོད་གསུངས་བཞག། གོང་ཞུས་ཕྱི་མི་དེ་དག་ཁ་ན་ཏའི་ཞིང་ཆེན Manitoba ནས་ཨམ་རི་ཀའི་མངའ་སྡེ Minnesota བར་སླེབས་རྒྱུར་རྒྱང་ཐག། yard འགའ་ཞིག་ལས་མེད་པའི་ས་གནས་དེར་བདེ་འཇགས་མི་སྣ་ཚོས་བཀག་འགོག་བྱེད་པའི་སྐབས་སུ་མི་གཅིག་གི་སྟོད་ཕད་ནང་ནས་ཕྲུ་གུར་སྤྲོད་རྒྱུའི་ཁ་ཟས་ག་རེ་ཡོད་པ་ཁག་ཐོན་ཡོད་འདུག་ན་ཡང་རུ་ཁག་དེའི་ནང་ཕྲུ་གུ་གཅིག་ཀྱང་མེད་པའི་ཆ་ནས་གོང་ཞུས་འཁྱགས་ཤི་ཐེབས་པའི་མི་ཚང་དེ་དང་རུ་ཁག་དེ་གཉིས་དབར་ཁ་བྲལ་བྱུང་མེད་དམ་སྙམ་པའི་ཚོད་དཔག་བྱེད་ཀྱི་ཡོད་པ་རེད། གང་ལྟར་ཡིད་སྐྱོའི་གནས་ཚུལ་འདི་བྱུང་བའི་རྗེས་སུ་རྒྱ་གར་གཞུང་གིས་ཨ་མི་རི་ཀ་དང་ཁེ་ན་ཏའི་ས་མཚམས་དཔོན་རིགས་ཁག་དང་འབྲེལ་བ་བྱས་པ་དང་ཆབས་ཅིག་རྒྱ་གར་ནང་ཁྲིམས་འགལ་བྱ་སྤྱོད་འདི་རིགས་སྤེལ་མཁན་ཚོར་འཚོལ་བཤེར་རྒྱ་ཆེ་ཞིག་སྤེལ་གྱི་ཡོད་པ་རེད།